དོན་དུ་འདུས་པ་ཤ་སྟག་རེད། ད་ཡིད་འོང་མཆོད་ཡོན་སྣ་ཚོགས་མེ་ཏོག་དང་དྲི་ཞིམ་བདུག་སྤོས་སྣང་གསལ། དྲི་ཆབ་སོགས་དངོས་བཤམས་ཡིད་སྤྲུལ། མཆོད་སྤྲིན་རྒྱ་མཚོ་འདི་བསོད་ནམས་ཞིང་མཆོག་ཁྱོད་ལ་མཆོད་པར་འབུལ་ད་མཆོད་པའི་ཡན་ལག། ཕྱག་འཚལ་བའི་ཡན་ལག་རྗེས་སུ་དེ་ནས་ཕྱག་འཚལ་བ་དང་མཆོད་ཅིང། ཡོད་རེད་བ་དེ་ད་མཆོད་པའི་ཡན་ལག་དེ། མཆོད་པའི་ཡན་ལག་དེ་ལ་ཡང་དེ་ནས། ཡིད་དུ་འོང་བ་མཆོད་ཡོན་སྣ་ཚོགས་པ། ཡིད་དུ་འོང་བ་གིས་དེ་ནས་མཆོད་ཡོན་ལ་སྣ་ཚོགས་པ། ནས་མེ་ཏོག་སྣ་ཚོགས་པ།

བྱས་ཤིང་བསགས་པའི་ལས་ཟེར་མཁན་དེ་ཆགས་འགྲོ་རེད་བ་སྦྱོར་དངོས་མཇུག་གསུམ་ཚང་པ་ཡིན་ན། སྦྱོར་བ་ཚང་ལ་སྦྱོར་མ་ཚང་ཀྱི། ཡང་ན་ནི་ཀུན་སློང་ཚང་ལ་དངོས་གཞི་མ་ཚང་ཀྱི་དེ་འདྲ་ཡིན་པ་ཡིན་ན་འདྲེས་པ་དེ་བསགས་ལ་མ་བྱས་པའི་ལས་དང་བྱས་ལ་མ་བསགས་པའི་ལས་ཟེར་མཁན་དེ་ཆགས་ཀྱི་རེད་མ་གཏོགས། བསགས་ཤིང་བྱས་པའི་ལས་ཟེར་མཁན་དེ་མྱོང་ངེས་ཀྱི་ལས་རང་ཆགས་ཀྱི་མ་རེད་བ་དེ་བསལ་འདྲེས་པ་གང་གི་ངང་སུ་མྱོང་ངེས་ཀྱི་ལས་ཀྱང་འཇུག་ཆགས་པ་རེད་དེ་ཡང་དུས་རིང་པོ་ཡིན་པ།

རྣམ་པར་སུན་འབྱིན་པའི་སྟོབས་དེ་ཡག་པོ་ཡོང་པ་ཡིན་ན་སྟོབས་གཞན་མ་རང་ཤུགས་ཀྱིས་ཡོང་གི་རེད། རྣམ་པར་སུན་འབྱིན་པའི་སྟོབས་དེ་ཡོང་ཡ་མ་ཡོང་པ་ཡིན་ན། སྟོབས་གཞན་མ་དེ་ཡོང་གི་མ་རེད་ལ་བཤགས་པ་ག་ཚོད་བྱས་པ་ཡིན་ན་ཡང་ཁ་ཙམ་ཚིག་ཙམ་ཞིག་མ་གཏོགས་བཤགས་པ་བྱས་ནས་སྡིག་པ་དག་གི་མ་རེད། རྣམ་པར་སུན་འབྱིན་པའི་སྟོབས་དེ་གལ་ཆེན་པོ་ཞེ་དྲག་རེད་ཟེར་ཏེ། སྙིང་ནས་འགྱོད་པ་ཟེར་དེ་རེད་བ་སྙིང་ནས་འགྱོད་པ་ཟེར་ཏེ་རྣམ་པར་སུན་འབྱིན་པའི་སྟོབས་དེ་ག་རེ་རེད་ཟེར་ན། རང་གི་སྡིག་པ་མི་དགེ་བའི་བྱས་བཞག་གི་ཚང་མ་ནང་བྱས་གྲངས་ཀ་རྒྱག་བྱས་ན།